དེ་ཡང་དངོས་གནས་བསམ་བློ་ཕྱོགས་གཅིག་བཏང་བ་ཡིན་ན། ང་ཚོ་ཀློག་པ་པོ་ཅིག་ཡིན་ནའི་ལས། ཨ་ནི། ཁོ་སེམས་ལ་ངེས་ཤེས་འདྲེན་ཡག་ལ་ཕན་པོ་ཡོད་པའི་བཟོ་འདྲ་ཅིག་འདུག་དེ་ཡིན་དུས་ཨ་ནི་ཡ་དུས་མ། དེ་འདྲས་ཀློག་མཚམས་ད་དེ་ནས་མར་མཛད་པའི་ལེའུ་ཕལ་ཆེར་ད་ཕྱེད་ཀ་ཏག་ཏག་ཡོད་པའི་བཟོ་འདྲ་ཅིག་རེད་དེབ་ཕྱེད་ཀ་ཡོད་པའི་བཟོ་འདྲ་ཆ་བཞག་ཞིབ་བཤེར་ཤེས་སྲིད་དུས།

ཀློག་མཁས་པ་བཟོ་འདྲ་ཅི་ལྟ་ཅི་གི་ཞུ་བྱེད་ཀྱིན་པའི་དེ་འདྲའི་གི་རྩ་བ་ནས་མ་ཡིན། སོ་སོ་མ་ཀློག་ཤེས་པའི་རྒྱུན་དེ་རྣམས་གང་གཟབ་གཟབ་ཅིག་ཀློག་ཡག་ཐབས་ཤེས་བྱེད་ཀྱི་ཡོད། ཨ་ནི་ཡང་ནོར་བ་ཡིན་ན་ཡང་བསྐྱར་ཀློག་ཡག་གི་ཐབས་ཤེས་བྱེད་ཀྱི་ཡོད། ཨ་ནི་འདི་ཡིན་དུས། ལྷན་རྒྱས་གསན་སེ། འདི་ནང་ལ། གསན་བསམ་གནང་གི་ཡོད་སྲིད་པ་རེད་གསན་འདི་ནང་བཞིན་ཐུགས་བསམ་བཞེས་གནང་མཁན་ཡོད་རྒྱུ་རེད། ཅིག་ཉམས་རྟོགས་ལ། ཕན་ཡག་ལ། འདི་བྱུང་བ་ཡིན་ན། ཨ་ནི།

ཉིན་ཞིག་དགེ་སློང་མེ་གྷི་ཡས། ཅུང་དགའ་བོ་རབ་བྱུང་གི་འཚོ་བར། དེ་ཙམ་གྱིས་སྤྲོ་སྣང་ཡོང་གི་མེད་སྐོར་སངས་རྒྱས་བཅོམ་ལྡན་འདས་ལ་སྙན་སེང་ཞུས། ཅུང་དགའ་བོས་དགེ་སློང་མེ་གྷི་ཡར། ཡིད་ཆེས་བློས་འགེལ་བྱས་ཏེ་ཁོང་གིས་དེ་སྔོན་སེར་སྐྱའི་གཞིར། སློང་ཆང་བཏང་ཟིན་པའི་སྲས་མོ། ཀལ་ཡ་ནི་ཅི་ཙམ་དྲན་གྱི་ཡོད་པའི་སྐོར་གསུངས་ཏེ་སྨྲས་པ། ཁོ་བོས་བཅོམ་ལྡན་འདས་ཀྱི་ལྷུང་བཟེད་བཟུང་སྟེ་ཤིང་ནྱ་གྲོ་དྷའི་ཚལ་དུ་ཡོང་བའི་ཉིན། ཉིན་མོ་དེ་ད་དུང་ཡང་གསལ་བོར་དྲན་གྱི་འདུག་ཁོ་བོ་ཕོ་བྲང་ནས་ཕྱིར་ཐོན་ཁར། སྲས་མོ། ཀལ་ཡ་ནི་ཡིས། མིག་ཟུང་ལ་ཅེར་ཏེ་བཤད་རྒྱུར། མགྱོགས་པོར་ཕྱིར་ལོག་ཤོག་ངས་ཁྱེད་རང་སྒུག་སྡོད་ཀྱི་ཡིན། ཞེས་བཤད་བྱུང། སྐབས་དེར། མོའི་གནག་ཅིང་སྣུམ་པའི་སྐྲ་ལོ་དེ། མཉེན་ལྕུག་གི་དཔུང་མགོ་ན་འོད་ལྷེམ་ལྷེམ་དུ་གཡོ་བ་ངའི་མིག་ལམ་དུ་ཧ་ཅང་གསལ་པོར་འཆར་འོང། མ་ཟད། དམིགས་པ་ལ་སེམས་གཏད་དེ་སྒོམ་སྒྲུབ་བྱེད་བཞིན་པའི་སྐབས་སུའང་མོའི་སྣང་བརྙན་དེ་ཡང། དེ། མོའི་སྣང་བརྙན་དེ་ཡང་ཡང་འཆར་འོང་བ་སོགས་དུས་ནམ་ཡིན་ཡང་མོ་རང་ངའི་མིག་ལམ་དུ་འཆར་འོང། མདོར་ན་ངས་མོ་རང་ཧ་ཅང་དྲན་པས། ང་རབ་བྱུང་གི་འཚོ་བ་འདིར་དེ་ཙམ་སྤྲོ་སྣང་མི་འདུག་ཅེས་གསུངས། ཉིན་རྗེས་མའི་ཉིན་རྒྱབ་ཙམ་ལ་བཅོམ་ལྡན་འདས་ཀྱིས་དགའ་བོ་བོས་ཏེ། ཁོང་རྣམས་གཉིས་རྒྱལ་བྱེད་ཚལ་ནས་ཕྱིར་ཐོན་ཞིང། ག་ལེར་འཆམ་འཆམ་གྱིས་རྒྱང་ཐག་རིང་ཙམ་ན། མཚེའུ་ཞིག་གི་ཁར་གྲོང་ཚོ་ཆུང་ངུ་ཞིག་ཡོད་པ་དེའི་ཕྱོགས་སུ་བྱོན། དེ་ནས་ཁོང་གཉིས་དྭངས་གཙང་གི་མཚེའུ་ཐོན་སའི་ཀླད་ཙམ་ན། བྲག་རྡོ་ཞིག་ཡོད་པ་དེའི་སྟེང་དུ་བཞུགས་ཏེ་མཚེའུ་ནང་ངང་པའི་ཁྱུ་ཚོགས་ཤིག་གིས་ག་ལེར་སྐད་རྒྱག་པ་དང། ཐད་ལ་བརྐྱངས་པའི་ལྗོན་ཤིང་གི་ཡལ་གའི་ངོས་སུ་བྱིའུ་ཚོགས་ཀྱིས་གྱེར་གྱེར་གྱི་སྐད་སྙན་སྒྲོག་པ། སོགས་ལ་གཟིགས། དེ་ནས་བཅོམ་ལྡན་འདས་ཀྱིས་སྨྲས་པ། ཆོས་གྲོགས་ཁ་ཤས་ཀྱིས་གསུངས་པ་ལྟར་ན། ཁྱེད་རབ་བྱུང་གི་འཚོ་བར་དེ་ཙམ་སྤྲོ་སྣང་མི་འདུག་ཟེར། དེ་བདེན་པ་རེད་དམ། ཞེས་བཀའ་འདྲི་གནང་བར་གཅུང་དགའ་བོས་ཅི་ཡང་མ་ཞུས་པར་ཁུ་སིམ་མེར་བཞུགས། ཡུད་ཙམ་ཕྱིན་རྗེས་སླར་ཡང་སངས་རྒྱས་བཅོམ་ལྡན་འདས་ཀྱིས་སྨྲས་པ། དགའ་བོ། ཁྱེད་སེར་སྐྱའི་གཞིར་ལོག་སྟེ་རྒྱལ་སྲིད་ཀྱི་བདག་དབང་ལེན་རྒྱུའི་གྲ་སྒྲིག་གྲུབ་སོང་ངམ། ཞེས་གསུངས་པར། གཅུང་དགའ་བོས། བྲེལ་འཚུབ་ཀྱིས་ཞུས་པ། མིན་མིན་མིན་མིན་དེ་འདྲ་མ་རེད། ངས་རང་ཉིད་ཆབ་སྲིད་ལ་སྤྲོ་སྣང་མེད་ཅེས་ཚང་མར་ཞུས་ཟིན། ང་ལ་རྒྱལ་སྲིད་སྐྱོང་བའི་འཇོན་ནུས་མེད་པ་ང་རང་གིས་ཤེས་ཀྱི་ཡོད་པས་མ་འོངས་པར་རྒྱལ་པོར་འགྱུར་རྒྱུའི་རེ་བ་ཙམ་ཡང་བྱེད་ཀྱི་མེད། ཅེས་ཞུས། ཡང་སངས་རྒྱས་བཅོམ་ལྡན་འདས་ཀྱིས་འོ་ན་ཅི་ཞིག་གི་རྐྱེན་གྱིས་རབ་བྱུང་གི་འཚོ་བར་སྤྲོ་སྣང་མེད་སོང་བ་རེད། ཅེས་གསུངས་པར་གཅུང་དགའ་བོས་སྔར་བཞིན་ཅི་ཡང་མ་ཞུས་པར་ཁུ་སིམ་མེར་བསྡད་པར་བཅོམ་ལྡན་འདས་ཀྱིས་འོ་ན་ཁྱེད་ཀྱིས་སྲས་མོ་ཀཱ་ལི་ཡཱ་ནི་དྲན་པ་མ་ཡིན་ནམ། ཞེས་གསུངས་པར། གཅུང་དགའ་བོ་ངོ་ཚ་སྟེ། གདོང་དམར་པོར་གྱུར་ནའང་གང་ཡང་ཞུ་མ་ནུས། སྐབས་དེར་བཅོམ་ལྡན་འདས་ཀྱིས་དགའ་བོ། ཀོ་ས་ལའི་རྒྱལ་ཕྲན་འདིའི་ནང་ལའང། ཀཱ་ལི་ཡཱ་ནི་དང། འདྲ་བར། མཛེས་ཤིང་ལྟ་ན་སྡུག་པའི་གཞོན་ནུ་མ་ཧ་ཅང་མང། དེ་སྔོན་འུ་ཅག་རྒྱལ་པོ་གསལ་རྒྱལ།

ཤིན་ཏུ་མང་ན་ཡང། ངའི་སེམས་སུ་ཀཱ་ལི་ཡཱ་ནི་མ་གཏོགས་གཞན་སུའང་མེད་ལ། མི་ཚེ་འདིར་ཀཱ་ལི་ཡཱ་ནི་གཅིག་ཁོ་ན་ལས་མེད། ཅེས་ཞུས་པར་བཅོམ་ལྡན་འདས་ཀྱིས་སླར་ཡང་སྨྲས་པ། དགའ་བོ། འདོད་ཆགས་ནི། ཆོས་ཉམས་ལེན་བྱེད་པར་བར་ཆད་ཆེས་ཆེ་བ་དེ་ཡིན་ལ་བུད་མེད་ཀྱི་ཕྱིའི་མཛེས་སྡུག་གི་རྣམ་པ་དེའང་ཡིད་དུ་འོང་བའི་རྒྱ་སེའི་མེ་ཏོག་ཡིན། ཇི་བཞིན་ངེས་པར་ཉམས་རྒུད་དུ་འགྲོ་བའི་ཆོས་ཅན་ཞིག་ཡིན། ཁྱེད་ཀྱིས་ཤེས་གསལ་ལྟར། འདུས་བྱས་ཐམས་ཅད་མི་རྟག་པ་ཡིན་པས་ངེས་པར་དུ་མི་རྟག་པའི་རང་བཞིན་ནམ། གཤིས་ལུགས་ངོས་ཟིན་པ་བྱེད་དགོས། ཞེས་གསུངས་རྗེས། ཁྱོད་ཀྱིས་ལྟོས་དང། གསུངས་པ་དང་མཉམ་དུ་བཅོམ་ལྡན་འདས་ཀྱིས་སྨྱུག་ཟམ་སྟེང་དུ་འཁར་རྒྱུག་ལ་བརྟེན་ཏེ་ཁྱར་ཁྱོར་གྱིས་འགྲོ་བཞིན་པའི་རྒན་མོ། ལོ་ལོན་གདོང་རས་གཉེར་མས་ཁེངས་པ་ཞིག་ལ་ཕྱག་མཛུབ་ཀེར་ཕྱག་མཛུབ་ཀེར་ཏེ་སྨྲས་པ། ཕ་གིའི་རྒན་མོ་ལོ་ལོན་ཁོང་སྔོན་ཆད་མཛེས་མ་ཞིག་ཡིན་པ་ཐག་གིས་ཆོད། དེ་བཞིན་ཀཱ་ལི་ཡཱ་ནིའི་མཛེས་སྡུག་དེའང་ལོ་ངོ་རིམ་སོང་གིས་བསྙིལ་འགྲོ་ལ། ལོ་ངོ་དེ་དག་རིང་ཁྱེད་ཀྱིས་ཐར་པའི་གོ་འཕང་ལ་འཚོལ་སྙེག་གི་ཉམས་ལེན་མཐིལ་ཕྱིན་གནང་ན། རང་ཉིད་ཀྱི་སྐྱེ་བ་འདི་དང་མ་འོངས་པའི་ཚེ་རབས་རྣམས་སུ་བདེ་སྐྱིད་དང་ཞི་བ་འདྲེན་ཐུབ། ཁྱེད་ཀྱིས་ཕ་གིའི་ལྗོན་ཤིང་གི་ཡལ་གའི་ངོས་སུ། སྤྲེའུ་གཉིས་ཀྱིས་རྩེད་མོ་རྩེ་བཞིན་པར་ལྟོས་དང། རྐུབ་དམར་ཞིང། སྣ་གདོང་རིང་བའི་སྤྲེལ་མོ་དེ་མཛེས་སྡུག་ལྡན་པ་ཞིག་ཡིན་པ་ཁྱེད་ཀྱིས་ནམ་ཡང་མཐོང་མི་ཐུབ་ནའང། སྤྲེལ་རྒན་དེས་ནི་སྤྲེལ་མོ་དེ་འཇིག་རྟེན་ཐོག་གི་ཆེས་མཛེས་ཤོས་སུ་མཐོང་གི་ཡོད། གང་ལྟར་སྤྲེལ་རྒན་དེར་མཚོན་ན་སྤྲེལ་མོ་དེ་ནི་ཁོ་རང་ལ་ཧ་ཅང་གི་རྩ་ཆེ་བས་དེ། རྩ་ཆེ་བས་དེ་བསྲུང་ཞིང་སྐྱོབ་པའི་སླད་དུ་ཐ་ན་སོ་སོའི་སྲོག་ཀྱང་དོར་ཐུབ། ཁྱེད་ཀྱིས་མཐོང་བྱུང་ངམ། ཞེས་གསུང་བཞིན་པའི་མཚམས་དེར། གཅུང་དགའ་བོས་བཅོམ་ལྡན་འདས་ཀྱི་ཚིག་མཚམས་བཅད་དེ་ཞུས་པ། ཐུགས་རྗེས་གཟིགས། ད་ཉིད་ཀྱིས་གང་ཡང་མ་གསུང་རོགས། ཉིད་ཀྱིས་ཅི་ཞིག་གསུང་འདོད་པ་ངས་ཤེས་སོང། ད་ནས་བཟུང་ཁོ་བོས་རང་ཉིད་ཀྱི་ཉམས་ལེན་ལ་ལྷག་བསམ་ཟོལ་མེད་ཀྱི་འབད་འབུངས་ཞུ་གི་ཡིན། ཞེས་ཞུས་སོ། བཅོམ་ལྡན་འདས་ཀྱིས་རང་གི་སྐུ་མཆེད་གཞོན་པར་འཛུམ་མདངས་དང་བཅས་སྨྲས་པ། ཁྱེད་ཀྱིས་དབུགས་འབྱུང་རྔུབ་ཀྱི་ཉམས་ལེན་ལ་དམིགས་བསལ་དོ་སྣང་གིས། སོ་སོའི་ལུས་དང། ཚོར་བ་དང་འདུ་ཤེས་དང་འདུ་བྱེད་དང་རྣམ་པར་ཤེས་པ་དང་རྣམ་པར་ཤེས་པའི་དམིགས་པ། ཆོས་བཅས་ལ་དམིགས་ཏེ། དམིགས་པ་ཆོས་བཅས་ལ་དམིགས་ཏེ། སྒོམ་སྒྲུབ་གྱིས་ཤིག། སོ་སོའི་ལུས་ཚོར་སེམས་ཆོས་བཞི་དང་འབྲེལ་བའི་འདུས་བྱས་ཐམས་ཅད་ཀྱི་སྐྱེ་བའི་རིམ་པ་དང་འཕེལ་བའི་རིམ་པ་དང་རྒུད་པའི་རིམ་པ་སོགས་ལ་གཏིང་ཟབ་ཀྱི་བརྟག་ཞིབ་གྱིས་ཤིག། མདོར་ན་སྒོམ་སྒྲུབ་དང་དཔྱད་ཞིབ་སོགས་གང་གི་སྐབས་སུའང་དོན་གནད་མ་རྟོགས་པར་དཀའ་ཁག་ལ་འཕྲད་ཚེ། ངེད་དམ། ངེད་དམ་ཡང་ན། ཤཱ་རིའི་བུ། སོགས་སུའི་དྲུང་དུ་བཅར་ནས་དོགས་འདྲི་ཞུས་ནའང་འགྲིག། དགའ་བོ། ཐར་པས་དྲངས་པའི་བདེ་བ་ནི་ཆ་རྐྱེན་ལ་མི་ལྟོས་པར་དོན་དམ་གྱི་བདེ་བ་གཅིག་པོ་དེ་ཡིན་པར་དྲན་པར་གྱིས་ཤིག། ཐར་པའི་བདེ་བ་ནི་ནམ་ཡང་འཇོམས་པ་མེད་པས་ཁྱེད་ཀྱིས་རེ་སྨོན་ཆེན་པོའི་ངང་བདེ་བ་དེར་འབུངས་ཤིག། ཅེས་གསུངས་སོ། དེ་ཙམ་ན། དེ་ཙམ་ན། ནམ་མཁའི་མཐིལ་ནམ་མཁའ་འཐིབས་ཤིང། སྨག་རུམ་ལངས་སོང་བས་བཅོམ་ལྡན་འདས་དང་གཅུང་དགའ་བོ་གཉིས་ཡར་བཞེངས་ཏེ་གཙུག་ལག་ཁང་གི་ཕྱོགས་སུ་བྱོན། དུས་སྐབས་དེ་དག་ཏུ། རྒྱལ་བྱེད་ཚལ་ནི་དགེ་འདུན་པའི་བཞུགས་གནས་ཕུན་སུམ་ཚོགས་ཤིང། སྲ་བརྟན་གྱི་རང་བཞིན་དུ་གྱུར་ཟིན་པས། ཚལ་དེར་གཏན་བཞུགས་ཀྱི་དགེ་འདུན་པ་བརྒྱ་ཕྲག་ལྔ་ཙམ། བཞུགས་ཡོད། ལོ་རྗེས་མར་བཅོམ་ལྡན་འདས་དབྱར་གནས་སུ་བཞུགས་པར་ཡངས་པ་ཅན་དུ་ཕྱིར་ཕེབས། ལི་ཙྪ་བྷིའི་རྒྱལ་སྲས་རྣམས་ཀྱིས། ལི་ཙྪ་བྷིའི་རྒྱལ་སྲས་རྣམས་ཀྱིས་ཡངས་ཤིང་རྒྱ་ཆེ་བའི་སྐྱེད་མོས་ཚལ་དེ་དགོན་པ་རུ་བསྒྱུར་ཅིང། དེར་ཁོང་ཚོས་ཐོག་ཁེབས་ཡོད་པའི་འདུ་ཁང་ཐོག་བརྩེགས་གཉིས་ཅན་ཞིག་ཀྱང། བཞེངས་སྐྲུན་གྱིས་འདུ་ཁང་དེའི་མིང་ལ་ཁང་པ་བརྩེགས་པ། ཞེས་བཏགས། ཤིང་སཱ་ལའི་ཚལ་དེའི་ཕྱོགས་གང་སར་གྲྭ་ཤག་ཆུང་ངུ་མང་པོ། བཀྲམ་གཏོར་གྱིས་བཞེངས་ཡོད། སྐབས་དེའི་དབྱར་གནས་ཀྱི་སྦྱིན་བདག་ནི་སྲས་མོ་ཨ་མྲ་སྐྱོང་མའི་ཞལ་འདེབས་ཕོན་ཆེ་བ་དང་བཅས་ལི་ཙྪ་བྷིའི་རྒྱལ་སྲས་རྣམས་ཀྱིས་ཞུས་སོ། དབུས་འགྱུར་འཆང་གི་དགེ་འདུན་པས་གཙོས་ཐག་རིང་སར་གནས་པའི་ཤཱཀྱའི་རིགས་རྣམས་ཀྱང་དབྱར་གནས་དེར་བཅར་བར་ཁྱོན་བསྡོམས་དགེ་སློང་བརྒྱ་ཕྲག་དྲུག་ཙམ་འདུས། དེ་བཞིན་ཁྱིམ་པའི་སློབ་མ་རྣམས་ཀྱང་སངས་རྒྱས་ཀྱི་གསུང་ཆོས་ཞུ་ཕྱིར་གནས་དེར་འདུས་ཏེ། ཆར་དུས་ཀྱི་དུས་ཚིགས་ལོངས་སུ་སྤྱད། ཁོང་ཅག་གིས་དགེ་འདུན་པར་ཉིན་རེའི་གུང་ཚིགས་ཕུལ་ཞིང་གསུང་ཆོས་ཀྱི་གདམས་པ་ཚང་མར་ཆོས་ཉན་ཞུས། དབྱར་གནས་གྲུབ་མ་ཐག་པའི་སྟོན་དུས་ཀྱི་ཞོགས་པ་སྔ་པོ་ཞིག་ལ། སེར་སྐྱའི་གཞིར་ཡབ་རྒྱལ་པོ་ཟས་གཙང་མ་དགོངས་པ་རྫོགས་ལ། ཉེ་དེ་ཟིན་མེད་དུ་ལྷགས་པའི་ཡིད་སྐྱོའི་གནས་ཚུལ་བཅོམ་ལྡན་འདས་ཀྱི་སྙན་དུ་འབྱོར། རྒྱལ་པོ་ཟས་གཙང་མས་རང་ཉིད་དགོངས་པ་མ་རྫོགས་གོང་སོ་སོའི་སྲས་ལ་ལན་གཅིག་མཇལ་རྒྱུའི་ཐུགས་རེ་དང་བཅས། ཁོང་གི་སྐུ་ཚ་རྒྱལ་སྲས་མིང་ཆེན་བཅོམ་ལྡན་འདས་ཀྱི་དྲུང་དུ་འཕྲིན་སྐྱེལ་བར་མངགས། སངས་རྒྱས་བཅོམ་ལྡན་འདས་ཀྱིས་རྒྱལ་སྲས་མིང་ཆེན་གྱིས། བསྣམས་འོང་བའི་ཞུ་བ་དམིགས་བསལ་ཅན་དེ་ཞལ་གྱིས་བཞེས་ཤིང། དུས་ཚོད་ལ་དམ་འཛིན་འོང་སླད་ཤིང་རྟ་འཁོར་ལོར་བཞུགས་ཏེ་ཕེབས་རྒྱུའི་སྟ་གོན་གནང། དེ་ལྟར་སངས་རྒྱས་བཅོམ་ལྡན་འདས་དང་མ་འགགས་པ་གཅུང་དགའ་བོ་ཀུན་དགའ་བོ་སྲས་སྒྲ་གཅན་འཛིན་བཅས་མཉམ་ཕེབས་གནང་ཞིང། ཁོང་ཅག་གློ་བུར་མྱུར་སྟབས་ཀྱིས་བྱོན་པས་ཐ་ན་ཨ་མྲ་སྐྱོང་མ་དང། ལི་ཙ་བྱིའི་རྒྱལ་སྲས་ཚོས་ཀྱང་བཅོམ་ལྡན་འདས་སྐུ་འཁོར་བྱོན་པ་ཞལ་མ་ཚོར། ཤིང་རྟ་འཁོར་ལོ་ཕེབས་ཐོན་གནང་མ་ཐག་སྔར་ཤཱཀྱའི་རྒྱལ་སྲས་ཡིན་པའི་དགེ་སློང་དག་གིས་གཙོས་དགེ་སློང་ཉིས་བརྒྱ་ཙམ། སེར་སྐྱའི་གཞིའི་ཕྱོགས་སུ་ཞབས་ཐང་ལ་བྱོན། ཁོང་ཅག་ཕེབས་དོན་ནི་བཅོམ་ལྡན་འདས་དང་ལྷན་དུ་ཡབ་རྒྱལ་པོའི་དགོངས་རྫོགས་ཀྱི་ཆོ་གར་མཉམ་ཞུགས་གནང་ཕྱིར་ཡིན། ཡབ་རྒྱལ་པོའི་ཁྱིམ་མི་ཚོས་ཕོ་བྲང་གི་སྒོ་ཆེན་ཁ་ཤས་སངས་རྒྱས་བཅོམ་ལྡན་འདས་ལ་མཇལ་ཁ་ཞུས་ཤིང། སྲུ་སྐྱེ་དགུའི་བདག་མོས་ལམ་སེང་བཅོམ་ལྡན་འདས་འཁོར་བཅས་ཡབ་རྒྱལ་པོའི་གཟིམ་ཁང་དུ་གདན་དྲངས། སྐབས་དེར་ཡབ་རྒྱལ་པོའི་བཞིན་གྱི་མདངས་ཤོར་ཏེ་སྐྱ་མདོག་ཏུ་གྱུར་ཡོད་ནའང་ཁོང་གིས་བཅོམ་ལྡན་འདས་མཇལ་མ་ཐག་ཞལ་འཛུམ་པ་དང་བཅས་གཟིགས་པར་བཅོམ་ལྡན་འདས་ཁོང་གི་གཟིམ་ཁང་འཁྲིས་སུ་བཞུགས་ཏེ། ཡབ་རྒྱལ་པོའི་ཕྱག་ཡ་གཅིག།

སུ་གཅིག་གིས་ཀྱང་གསུང་སྐད་མ་བསྐྱོན་པར་ཁུ་སིམ་མེར་བཞུགས། དེ་ལྟར་དུས་ཡུན་ཅུང་ཙམ་ཕྱིན་རྗེས་ཡབ་རྒྱལ་པོས་བཅོམ་ལྡན་འདས་ལ་གཟིགས་ཏེ་ཞུས་པ། ངས་ང་རང་ཚོའི་མི་ཚེ་འདི་མི་རྟག་པ་ཡིན་པ་གསལ་པོར་མཐོང་བྱུང། གལ་ཏེ་མི་ཞིག་ལ་དོན་དམ་གྱི་བདེ་སྐྱིད་ཅིག་ཐོབ་དགོས་ཚེ་མི་དེ་ཆགས་ཞེན་གྱི་མི་ཚེའི་ནང་མགོ་འཁོར་མི་རུང་བ་དེ། མགོ་འཁོར་མི་རུང་བ་དེ་རེད་འདུག་དོན་དམ་གྱི་བདེ་སྐྱིད་ནི། ཉམ་ཆུང་གི་འཚོ་བ་སྟེ། རྒྱས་སྤྲོས་བྲལ་ཞིང་རང་དབང་གི་མི་ཚེའི་ཁྲོད་ནས་རྙེད་ཐུབ་པ་ཞིག་རེད་ཅེས་གསུངས། བཙུན་མོ་སྐྱེ་དགུའི་བདག་མོས་བཅོམ་ལྡན་འདས་ལ་ཞུས་པ། འདས་པའི་ཟླ་ངོ་འདི་དག་རིང་རྒྱལ་པོ་ཆེན་པོ་ཁ་ཞེ་གཉིས་མེད་ངང་ཁྱེད་ཀྱི་གདམས་པའི་རྗེས་སུ་འབྲངས་ཏེ། ཧ་ཅང་སྟབས་བདེའི་འཚོ་བ་སྐྱེལ་ནས་བཞུགས་སོང། མདོར་ན་ཁྱེད་ཀྱི་གསུང་ངག་གི་གདམས་པ་རེ་རེ་རེ་རེས་ང་ཚོ་མི་རེ་ངོ་རེའི་མི་ཚེ་ལ་འགྱུར་ལྡོག་ཆེན་པོ་བཏང་བྱུང་ཞེས་ཞུས། བཅོམ་ལྡན་འདས་ཀྱིས་མུ་མཐུད་ཡབ་རྒྱལ་པོའི་ཕྱག་ནས་འཇུས་ཏེ་སྨྲས་པ། ཡབ་ཆེན་ལགས། ཁྱེད་ཀྱིས་ང་དང་དགའ་བོ་སྒྲ་གཅན་འཛིན་བཅས་ལ་གཟབ་ནན་གྱིས་གཟིགས་དང། དེ་བཞིན་སྒེའུ་ཁུང་ཕྱི་རོལ་གྱི་ཡལ་འདབ་ངོས་སུ་སྐྱེས་པའི་ལྗང་མདོག་གི་ལོ་འདབ་ཚོར་ཡང་གཟིགས་དང། དེ་དག་ཚང་མའི་སྐྱེ་རྒྱུན་མུ་མཐུད་དེ་འགྲོ་གི་མི་འདུག་གམ། སྐྱེ་བའི་རྒྱུན་མུ་མཐུད་འགྲོ་བ་ཇི་བཞིན་ཁྱེད་ཀྱི་རྒྱུན་ཡང་མུ་མཐུད་ནས་འགྲོ་བ་སྟེ་ཁྱེད་ནི་ང་དང། དགའ་བོ་སྲས་སྒྲ་གཅན་འཛིན་བཅས་ཀྱིས་མཚོན། འགྲོ་བ་སེམས་ཅན་ཐམས་ཅད་ཀྱི་སྟེང་དུ་གནས་ཡོད། ཚེ་འདིའི་གཟུགས་ཕུང་འདི། འཕོ་འགྱུར་ཅན་གྱི་འབྱུང་བ་བཞི་ལས་གྲུབ་པས་ན། དེ་ལ་འཛད་པའི་མཐའ་མེད་པར་སླར་ཡང་རྒྱུན་གནས་ཏེ་འགྲོ་བ་ཇི་བཞིན། སྲས་སྒྲ་གཅན་འཛིན་གྱི་གཟུགས་ཕུང་འདི་ཁྱེད་ཀྱི་གཟུགས་ཕུང་ཡང་ཡིན་པས། རང་ཉིད་ཀྱི་ཚེ་འཕོས་ཏེ་སྐུ་ཕུང་དོར་བ་ཙམ་གྱིས་ཚེ་སྲོག་གི་རྒྱུན་ཆད་པའི་དགོངས་ཚུལ་འཛིན་མི་རུང། ཞེས་གསུངས། བཅོམ་ལྡན་འདས་ཀྱིས། སྲས་སྒྲ་གཅན་འཛིན་ལ་ཚུར་ཤོག་གསུངས་ཏེ། ཡབ་རྒྱལ་པོའི་ཕྱག་གཞན་པ་དེར་འཇུ། འཇུར་བཅུག་པར། ཚེ་ཡི་འདུ་བྱེད་གཏོང་བ་ལ་མངོན་དུ་ཕྱོགས་པའི་ཡབ་རྒྱལ་པོའི་བཞིན་རས་ལ། བཞིན་རས་ལས་ཡིད་དུ་འོང་བའི་འཛུམ་མདངས་ཤིག་བསྟན། གང་ལྟར་ཡབ་རྒྱལ་པོས་སངས་རྒྱས་ཀྱི་གསུང་གི་གདམས་པའི་སྙིང་དོན་རྟོགས་ཏེ་འཆི་བ་ལ་མི་སྐྲག་པར་གྱུར་ཏོ། དེ་དུས་ཡབ་རྒྱལ་པོའི་བློ་འདོན་པ་རྣམས་དང་བློན་པོའི་ཚོགས་ཀྱང་དེ་རུ་འཛོམས་ཡོད་སྟབས། ཡབ་རྒྱལ་པོས་ཁོ་ཚོ་རང་ཉིད་ཀྱི་ཐག་ཉེ་སར་བཀུག་སྟེ། གསུང་གདངས་ཞན་པོས་སྨྲས་པ། ངས་རྒྱལ་སྲིད་བསྐྱངས་པའི་རིང་ཁྱེད་ཅག་ལ། ཁྲོ་སློང་བའམ་ཡང་ན་ནོར་འཁྲུལ་གྱི་བྱ་བ་མང་དག་ཅིག་བྱས་ཡོད་པ་གོར་མ་ཆག་པས། ང་མ་ཤི་གོང་ངས་ཁྱེད་རྣམ་པར་ཐུགས་དགོངས་དྭངས་པའི་བཟོད་གསོལ་ཞུ་གི་ཡིན་ཞེས་གསུངས་པར། བློ་འདོན་པ་དང་བློན་ཆེན་རྣམས་ཀྱིས་སྤྱན་ཆབ་བསིལ་བ་ལས་ཞུ་ལན་གང་ཡང་ཕུལ་མ་ནུས། དེ་ཙམ་ན་རྒྱལ་སྲས་མིང་ཆེན་གྱིས་པུས་མོའི་ལྷ་ང་སར་བཙུགས་ཏེ་ཞུས་པ། རྒྱལ་པོ་ཆེན་པོ། ཁྱེད་ནི་ཧ་ཅང་བཟང་སྤྱོད་ལྡན་ཞིང། དྲང་ཚུགས་མངའ་བའི་རྒྱལ་པོ་ཞིག་ཡིན་སྟབས། འདིར་བཞུགས། སྐྱེ་བོ་སུས་ཀྱང་ཁྱེད་ལ། སྐྱོན་འཛུགས་ཞུ་བའི་རྒྱུ་མཚན་མེད། ཅེས་ཞུས། རྒྱལ་སྲས་མིང་ཆེན་གྱིས་མུ་མཐུད་ཞུས་པ། ངས་འདི་ནས། གུས་བཀུར་ཚད་མེད་དང་བཅས་ཞུ་རྒྱུར། ད་གཅུང་དགའ་བོས་གྲྭ་པའི་འཚོ་བ་བཏང་སྟེ་ཕྱིར། སེར་སྐྱའི་གཞིར་ཕེབས་ནས་རྒྱལ་སྲིད་ལ་དབང་བསྐུར་ན་ཤིན་ཏུ་ལེགས། རྒྱུ་མཚན་ནི། ཡུལ་མི་ཚོར་མཚོན་ནའང་ཁོང་ཚོས་ཡབ་རྒྱལ་པོ་རང་གི་སྲས་ངོ་མས་རྒྱལ་སྲིད་བཟུང་བ་མཐོང་ན་ཡིད་སེམས་བདེ་བར་འོང། ངས་རང་ནུས་གང་ཡོད་ཀྱིས་གཅུང་དགའ་བོར་ཕྱག་རོགས་དང། རྒྱབ་སྐྱོར་ཞུ་ངེས་ཡིན། ཞེས་ཞུས། དེ་ཙམ་ན། གཅུང་དགའ་བོས་རང་ཉིད་གནད་དོན་དེའི་རྒྱ་ཉིད་ལས་སྐྱོབ་རོགས་ཟེར་བའི་རྣམ་པ་དང་བཅས་བཅོམ་ལྡན་འདས་ལ་གཟིགས་ཏེ་བཞུགས་པར། བཙུན་མོ་སྐྱེ་དགུའི་བདག་མོས་ཀྱང་སངས་རྒྱས་བཅོམ་ལྡན་འདས་ཀྱི་གནང་སྟངས་ལ་གཟིགས་བཞིན་བཞུགས། དེ་ལྟར་ཁུ་སིམ་མེར་བཞུགས་པའི་མུར་སངས་རྒྱས་བཅོམ་ལྡན་འདས་ཀྱིས་སྨྲས་པ། ཡབ་ཆེན་ལགས། བློན་ཆེན་རྣམ་པ། དེ་རིང་གནད་དོན་དེའི་སྐོར་ལ། ངས་བསམ་ཚུལ་ཞིག་འདོན་ཆོག་པ་ཡིན། ད་ལྟའི་ཆར་གཅུང་དགའ་བོར་སྲིད་དབང་སྐྱོང་བའི་འཇོན་ནུས་མེད་པས། མ་འོངས་པར་རྒྱལ་སྲིད་སྐྱོང་བའི་གྲ་སྒྲིག་གི་ཆེད་དུ་ཁོང་གིས་ད་དུང་ལོ་ཤས་རིང་ཉམས་ལེན་གནང་ན་ལེགས། སྲས་སྒྲ་གཅན་འཛིན་དགུང་ལོ་བཅོ་ལྔ་ལས་སོན་མེད་སྟབས། སྲིད་དབང་སྐྱོང་བར་ཆུང་དྲགས་འདུག། ངས་བལྟས་ན་རྒྱལ་སྲས་མིང་ཆེན་རྒྱལ་སྲིད་དུ་དབང་བསྐུར་ན། ཆེས་ཤིན་ཏུ་ནས་འོས་ཤིང་འཚམས་པར་འདུག་ཁོང་ནི་རྣམ་དཔྱོད་ཆེ་ལ་རྩལ་སྟོབས་ལྡན་པར་མ་ཟད་སྙིང་རྗེ་ལྡན་ཞིང། གོ་རྟོགས་འཕེལ་བ་ཞིག་རེད། མ་ཟད་ཁོང་གིས་འདས་པའི་ལོ་ངོ་དྲུག་རིང་ཡབ་རྒྱལ་པོའི་བློ་འདོན་པ་གཙོ་བོ་གནང་བར་བརྟེན། དེ་རིང་ངས། ང་ཚོའི་རྒྱལ་རྒྱུད་ཁྱིམ་ཚང་དང་ཡུལ་མི་ཚོའི་ཚབ་ཞུས་ཏེ་ཆེས་དཀའ་ཁག་ཆེ་བའི་ལས་འགན་ལྕི་མོ་དེ་རྒྱལ་སྲས་མིང་ཆེན་གྱིས་དང་དུ་ལེན་རོགས་གནང་ཞེས་ཞུ་བ་འབུལ་གྱི་ཡོད་ཅེས་གསུངས་པར། རྒྱལ་སྲས་མིང་ཆེན་གྱིས་ལག་གཉིས་ཐལ་མོ་སྦྱར་ཏེ་མོས་མཐུན་མེད་པའི་ཞུ་བ་འདི་ལྟར་ཕུལ། ང་ལ་མཚོན་ན་རྒྱལ་པོ་ཞིག་ལ་དགོས་པའི་ཤེས་འཇོན་གང་ཐད་ནས་ཤིན་ཏུ་ཉམས་ཞན་པ་ཁོ་བོ་རང་ཉིད་ཀྱིས་ཤེས་ཀྱི་ཡོད་པས་འདིར་བཞུགས། རྒྱལ་པོ་ཆེན་པོ་དང་བཅོམ་ལྡན་འདས་དེ་བཞིན་ཁྱེད་བློན་ཆེན་ཚོགས་ཀྱིས་ང་ལ་ལྟོས་ཏེ་ཆེས་བརྩི་བཀུར་འོས་ཤིང་འཇོན་ནུས་ལྡན་པའི་མི་ཞིག་འདེམས་རོགས་གནང། ཞེས་ཞུས། དེ་ཙམ་ན་བློན་ཆེན་དག་གིས་སངས་རྒྱས་བཅོམ་ལྡན་འདས་ཀྱི་དགོངས་ཚུལ་ལ་མོས་མཐུན་གྱི་གསུང་གླེང་གནང་བར། ཡབ་རྒྱལ་པོས་ཀྱང་དེར་མོས་མཐུན་གྱིས་དབུ་གུག་གུག་གནང་ནས། རྒྱལ་སྲས་མིང་ཆེན་ཁོང་གི་འཁྲིས་སུ་བོས་ཏེ་ཕྱག་ལ་འཇུས་ནས་སྨྲས་པ། བཅོམ་ལྡན་འདས་ཀྱིས་ཁྱེད་ལ་ཡིད་ཆེས་གནང་བ་ཇི་བཞིན། འདིར་བཞུགས་ཚང་མས་ཁྱེད་ལ་ཡིད་ཆེས་གནང་གི་འདུག་ལ། ཁྱེད་ཁོ་བོའི་ཚ་བོའང་ཡིན་པས་ངས་རྒྱལ་སྲིད་འདི་ཁྱེད་ལ་གཏད་རྒྱུར་དགའ་སྤྲོ་དང་གཟི་བརྗིད་དུ་བརྩི་གི་ཡོད། ཁྱེད་ཀྱིས་ང་ཚོའི་རྒྱལ་རྒྱུད་འདི་མི་རབས་མང་པོའི་བར་སྐྱོང་ཐུབ་ཀྱི་རེད་ཅེས་གསུངས། དེ་ནས་མིང་ཆེན་གྱིས་མགོ་བོ་དུད་དེ་རྒྱལ་པོ་ཆེན་པོའི་དགོས་འདུན་ལ་མོས་མཐུན་ཞུས་པར་རྒྱལ་པོར་སྤྲོ་བ་རབ་ཏུ་བརྟས་ཏེ་སྨྲས་པ། ད་ངས་བློ་སེམས་བདེ་བོའི་ངང་མིག་བཙུམ་ཐུབ་སོང། ངས་འཇིག་རྟེན་འདི་བཞག་སྟེ་འགྲོ་བའི་ཉིན། བཅོམ་ལྡན་འདས་ཁོ་བོའི་མིག་མདུན་དུ་མཇལ་རྒྱུ་ཡོད་པ་དེས་ཧ་ཅང་སྤྲོ་བྱུང། ད་ནི་སུ་གང་ལའང་སེམས་ཁྲལ་མེད་ལ་འགྱོད་པ་དང་འཁོན་སེམས་ནི་དེ་བས་ཀྱང་མེད། ངའི་རེ་བར་རྒྱལ་སྲས་མིང་ཆེན་རྒྱལ་སྲིད་དུ་དབང་བསྐུར་བའི་ཐོག་མའི་ཉིན་འདི་དག་གི་རིང་ཁོང་ལ་བཀའ་སློབ་ལམ་སྟོན་གནང་ཕྱིར་བཅོམ་ལྡན་འདས་སེར་སྐྱའི་གཞིར་བཞུགས་པར་ཞུ། བཅོམ་ལྡན་འདས་ཀྱི་མཛད་བཟང་གི་ལེགས་ཚོགས་དེས་ང་ཚོའི་རྒྱལ་ཕྲན་འདི་མི་རབས་བརྒྱ་ཕྲག་བར་ཞི་བདེ་བག་ཕེབས་སུ་གནས་ཐུབ། ཅེས་གསུང་གིན་གསུང་གིན་གསུང་གདངས་དེའང་ཇེ་དམའ་ནས་ཇེ་དམར་གྱུར། དེ་ནས་སངས་རྒྱས་བཅོམ་ལྡན་འདས་ཀྱིས་སྨྲས་པ། རྒྱལ་སྲས་མིང་ཆེན་ལ་ཕྱག་རོགས་ཞུ་ཕྱིར་དུས་ཡུན་ཅི་ཙམ་བར་སྡོད་དགོས་ནའང་ཁོ་བོ་དེའི་བར་སྡོད་ངེས་ཡིན། ཞེས་གསུངས། ཡབ་རྒྱལ་པོའི་འཛུམ་མདངས་དེ་ཉམས་ཞན་པར་འདུག་ནའང་ཁོང་གི་སྤྱན་ཟུང་ལས་ཞི་བསིལ་ལྡན་པའི་འོད་སྣང་ཞིག་འཕྲོ་བཞིན་གདའ། གང་ལྟར་དེ་ལྟའི་ངང་ཁོང་གི་སྤྱན་ཟུང་ལེགས་པར་བཙུམས་ཏེ། འཇིག་རྟེན་འདིའི་ཕ་རོལ་ཏུ་བཞུད་སོང། དེ་ཙམ་ན་བཙུན་མོ་སྐྱེ་དགུའི་བདག་མོ་དང་གྲགས་འཛིན་མ་གཉིས་ཀྱིས་སྤྱན་ཆབ་བསིལ་སོང་བར། བློན་པོའི་ཚོགས་ཀྱིས་ཀྱང་སྡུག་བསྔལ་གྱི་ངུ་འབོད་བྱས། བཅོམ་ལྡན་འདས་ཀྱིས་ཡབ་རྒྱལ་པོའི་ཕྱག་གཉིས་ཁོང་གི་བྲང་ཁར་བཞག་སྟེ། ད་ཚང་མས་ངུ་མཚམས་ཞོག་ཅེས་བཀའ་གནང། དེ་ནས་ཁོང་གིས་དེར་ཡོད་སྐྱེ་བོའི་ཚོགས་ལ། དབུགས་འབྱིན་རྔུབ་ལ་མཉམ་པར་ཞོག་ཅིག། ཅེས་གསུངས། དུས་ཡུན་གང་ཙམ་ཕྱིན་རྗེས་བཅོམ་ལྡན་འདས་ཀྱིས་ཁོང་ཚོ་ཚང་མ་གཟིམ་ཁང་ཕྱི་རུ་འཛོམས་ཏེ་ཡབ་རྒྱལ་པོའི་དགོངས་རྫོགས་ཀྱི་གྲ་སྒྲིག་ལ་གྲོས་བསྡུར་གནང་རྒྱུའི་དགོངས་འཆར་གནང། གཟའ་འཁོར་གཅིག་གི་རྗེས་སྐུ་ཕུང་ཞུགས་འབུལ་གྱི་ཆོ་ག་གྲུབ་པར་བྲམ་ཟེ་ཆིག་སྟོང་ལྷག་བྱེད་སྒོ་དེར་མཉམ་ཞུགས་གནང། འོན་ཀྱང་ཡབ་རྒྱལ་པོའི་དགོངས་རྫོགས་སྐབས་དེ། སྔོན་ཆད་དེ་ཡབ་དགོངས་རྫོགས་སྐབས་དེ་སྔོན་ཆད་མཐོང་དཀོན། དེ་ཆེས་མཐོང་དཀོན་ལ་དམིགས་བསལ་གྱི་གནས་ཚུལ་གཞན་ཞིག་བྱུང་བ་ནི། ཅེས་གོང་ལྟ་དེ་པུ་རུ་ཏི་གཅིག་མཁྱེན་རྩ་ཆེས་སུ་གནང། བྱུང་བ་ནི། སངས་རྒྱས་བཅོམ་ལྡན་འདས་ཀྱི་རྗེས་འབྲངས་ཏེ་ངུར་སྨྲིག་གི་ན་བཟའ་བཞེས་པའི་དགེ་སློང་ལྔ་བརྒྱ་མཉམ་ཞུགས་གནང་བ་དེ་རེད། བྲམ་ཟེ་རྣམས་ཀྱིས་གཞན་དོན་སྨོན་ལམ་གནང་བ་སོགས་སྲོལ་རྒྱུན་གྱི་བྱེད་སྒོ་སྤེལ་བའི་སྟེང་དུ་མདོའང་གསུངས། དགེ་སློང་རྣམས་ཀྱིས་བདེན་བཞིའི་མདོ་དང། མི་རྟག་པའི་མདོ། མེའི་ཁམས་ཀྱི་མདོ་རྟེན་འབྲེལ་གྱི་མདོ་དང་བཅས་སྐྱབས་གསུམ་གྱི་མདོ་སོགས་གསུངས། ཁོང་ཚོས་མདོ་དེ་དག་ཆུ་མོ་གང་གཱའི་ཤར་རྒྱུད་དུ་ཆགས་པའི་ཡུལ་མི་ཚོས་བཀོལ་སྤྱོད་བྱེད་བཞིན་པའི་ཡུལ་སྐད་དེ་དབུས་འགྱུར་འཆང་ངམ། ཡུལ། མ་ག་དྷའི་སྐད་དུ་གསུངས་སོ། སངས་རྒྱས་བཅོམ་ལྡན་འདས་ཀྱིས་ཡབ་རྒྱལ་པོའི། གདུང་ཁང་ལ་ག་ལེར་སྐོར་བ་ལན་གསུམ་གནང་ཞིང་སྐུ་ཕུང་ལ་ཞུགས་མེ་ཕུལ་བའི་སྔོན་ཙམ་དུ་སྨྲས་པ། སྐྱེ་རྒ་ན་འཆིའི་སྡུག་བསྔལ་ནི་སྐྱེ་བོ་ཚང་མའི་མི་ཚེའི་ཁྲོད་ནས་འཕྲད་འོང་བ་ཞིག་ཡིན་པས། ཆགས་ཞེན་གྱི་ཚོར་བར་གཡེང་བ་ལས་ལྡོག་སྟེ་ཞི་བདེ་དང། དགའ་སྤྲོ་ཆོག་ཤེས་སོགས་ཀྱིས་མི་ཚེ་ཡོངས་སུ་ཁེངས་ཕྱིར། ང་ཚོས་དུས་ནམ་གྱི་ཚེ་ནའང་སྐྱེ་རྒ་ན་འཆིའི་སྡུག་བསྔལ་བསམ་དགོས། དེ་ལྟའི་ཉམས་ལེན་ཡོད་པའི་སྐྱེས་བུ་ཞིག་གིས། སྐྱེ་རྒ་ན་འཆིར་བཏང་སྙོམས་སུ་ལྟ་ཐུབ། སྤྱིར་ན་འདུས་བྱས་འདུས་བྱས་ཐམས་ཅད་ཀྱི་བདེན་པའི་གཤིས། བདེན་པའི་གཤིས་ལུགས་སམ། རང་བཞིན་དེར་སྐྱེ་བ་མེད་ཅིང་འགག་པ་མེད་ལ་སྐྱེད་པ་མེད་ཅིང་འཇོམས་པའང་མེད། དེ་བཞིན་འཕེལ་བ་མེད་ཅིང་འགྲིབ་པའང་མེད་དོ་ཞེས་གསུངས། ཞུགས་མེ་བསྒྲོན་ཏེ། གདུང་ཁང། གདུང་ཁང་ནས་མེ་ལྕེ་དགུང་ལ་མཆེད་པ་དང་ཆབས་ཅིག་རྔ་ཆེན་དང་མཁར་རྔ་དེ་བཞིན་ཌཱ་མ་རུ་སོགས་དཀྲོལ་ཞིང་བསྔོ་བ་སྨོན་ལམ་གསུང། བཅོམ་ལྡན་འདས་ཀྱི་ཡབ་རྒྱལ་པོའི་སྐུ་ཕུང་ལ་ཞུགས་མེ་བསྒྲོན་པ་བྱའི་ཕྱིར། སེར་སྐྱའི་གཞི་ནས་ཡུལ་མི། སེར་སྐྱའི་གཞི་ནས་ཡུལ་མི་ཧ་ཅང་མང་པོ་བཅར་ཡོད། རྒྱལ་སྲས་མིང་ཆེན་གསེར་ཁྲིར་མངའ་གསོལ་གྲུབ་རྗེས་སངས་རྒྱས་བཅོམ་ལྡན་འདས་སེར་སྐྱའི་གཞིར་ཟླ་བ་གསུམ་རིང་བཞུགས། ཉིན་ཞིག་སྐྱེ་དགུའི་བདག་མོ་ནྱ་གྲོ་དྷའི་ཚལ་དུ་བཅོམ་ལྡན་འདས་ལ་མཇལ་བར་བཅར་ཏེ་དགེ་འདུན་པའི་ན་བཟའ་ཕོན་ཆེན་ཞིག་ཕུལ་བ་དང་ཆབས་ཅིག་བུད་མེད་རབ་ཏུ་དབྱུང་རྒྱུའི་སྐོར་ལ་དགོངས་འཆར་འདི་ལྟར་ཕུལ། གལ་ཏེ་ཉིད་ཀྱིས་བུད་མེད་ལ་རབ་བྱུང་གི་སྡོམ་པ་གནང་རྒྱུའི་ཞལ་བཞེས་གནང་ན། ཕན་ཐོགས་ཆེན་པོ་འོང། རྒྱུ་མཚན་ནི། ང་ཚོའི་རིགས་རྒྱུད་ནས། སྐུ་སྲས་མི་ཉུང་བ་ཞིག་གིས་ཁྱིམ་སྤངས་ཏེ་ཁྱེད་ཀྱི་འཁོར་དགེ་སློང་དུ་གྱུར་ཡོད་ལ་དེའི་ཁྲོད་ཀྱི་མང་པོ་ཞིག་ལ་དེ་སྔོན་སྐུ་ཟླའང་ཡོད་པས། བུད་མེད་དེ་ཚོས་ཀྱང་ཆོས་ཀྱི་ཉམས་ལེན་ལ་གཞོལ་ཕྱིར་རབ་བྱུང་སྒྲུབ་འདོད་བྱེད་ཀྱི་ཡོད་བྱེད་ཀྱི་འདུག་ལ། ང་རང་ཡང་རབ་ཏུ་དབྱུང་འདོད་ཡོད་པས། དེ་ལྟར་བྱུང་ན་སྤྲོ་བ་ཚད་མེད་འོང་བར་འདུག། རྒྱལ་པོ་ཟས་གཙང་མ་དགོངས་རྫོགས་རྗེས། ངའི་མངོན་འདོད་ཆེས་ཆེ་ཤོས་དེ་འདི་ཁོ་ན་ཡིན་ཞེས་ཞུས། སངས་རྒྱས་བཅོམ་ལྡན་འདས་ཀྱིས་དུས་ཡུན་རིང་ཙམ་བར། ཞལ་གསུང་ཅི་ཡང་མ་མཛད་པར་བཞུགས་ཏེ་སྨྲས་པ། དེ་ཡོང་ཐབས་མི་འདུག། ཅེས་གསུངས་པར་སླར་ཡང་སྐྱེ་དགུའི་བདག་མོས་ནན་གྱིས་ཞུས་པ། སྤྱིར་བཏང་བྱས་ན། གནད་དོན་འདི་ཁྱེད་ཀྱིས་གནང་དཀའ་བའི་བྱ་བ་ཞིག་ཡིན་པ་ངས་ཤེས་ཀྱི་ཡོད། ཁྱེད་ཀྱིས་བུད་མེད་ཀྱང་དགེ་འདུན་གྱི་སྡེ་ཁོངས་སུ། བཙུད་ཚེ་སྤྱི་ཚོགས་ཁྲོད་ཁྱེད་ལ་རྒོལ་གཏམ་དང་ལྟ་སྟངས་ངན་པ་ཡོང་རྒྱུར་ངེས་ནའང། ཁྱེད་སྤྱི་ཚོགས་ཀྱི་ལྟ་སྟངས་འདི་འདྲ་ཞིག་ལ་ཞེད་སྣང་འདུག་གསུངས་ན་ཁོ་མོ་ཡིད་ཆེས་པ་མི་འདུག་ལགས། ཞེས་ཞུས་པར། སླར་ཡང་བཅོམ་ལྡན་འདས་ཡུད་ཙམ་རིང་ཁུ་སིམ་མེར་བཞུགས་ཏེ་སྨྲས་པ། རྒྱལ་པོའི་ཁབ་ནས་ཀྱང་བུད་མེད་མང་དག་ཅིག་རབ་བྱུང་བསྒྲུབ་འདོད་འདུག་ཟེར། འོན་ཀྱང་ངས་བལྟས་ན་ད་དུང་བུད་མེད་རབ་ཏུ་བྱུང་བའི་དུས་ལ་སླེབས་མེད། རྒྱུ་མཚན་ནི་བུད་མེད་དགེ་འདུན་གྱི་སྡེར། བཙུད་པ་ལ་ད་དུང་རྒྱུ་རྐྱེན་མང་དག་ཅིག་འཛོམས་དགོས། ཞེས་གསུངས། སྐྱེ་དགུའི་བདག་མོས་ལན་གསུམ་གྱི་བར་དུ་ཞུ་བ་ནན་གྱིས་ཕུལ་ནའང་བཅོམ་ལྡན་འདས་ཀྱིས་གཅིག་མཚུངས་ཀྱི་བཀའ་ལན་གནང་བས་མོ་རང་བློ་ཕམ་ངང་ཕྱིར་ལོག། ཕོ་བྲང་དུ་འབྱོར་རྗེས་མོས་གྲགས་འཛིན་མར་བཅོམ་ལྡན་འདས་ཀྱིས་བཀའ་ལན་གང་གནང་བ་རྣམས་ཇི་བཞིན་གསུངས། ཉིན་ཤས་རྗེས་བཅོམ་ལྡན་འདས་ཡངས་པ་ཅན་དུ་ཕྱིར་བྱོན། བཅོམ་ལྡན་འདས་སེར་སྐྱའི་གཞི་ནས་ཕེབས་ཐོན་གནང་རྗེས་བཙུན་མོ་སྐྱེ་དགུའི་བདག་མོས་རབ་ཏུ་དབྱུང་བར་འདོད་པའི་བུད་མེད་ཚོ་བསྡུ་བསྐོང་གནང། བུད་མེད་དེ་ཚོའི་ཁྲོད་གཉེན་སྒྲིག་གཏན་ནས་བྱས་མ་མྱོང་བའི་ལོ་ཆུང་གཞོན་ནུ་མ་ཤིན་ཏུ་མང་བར་མ་ཟད་ཁོ་ཚོ། ཚང་མ་ཤཱཀྱའི་རིགས་རྒྱུད་དུ་གཏོགས་པ་ཤ་སྟག་ཡིན། དེ་ནས་སྐྱེ་དགུའི་བདག་མོས་ཁོ་ཚོར་སྨྲས་པ། བྱང་ཆུབ་ཀྱི་ལམ་ཉམས་སུ་ལེན་པ་ལ་སྐྱེ་བོ་ཚང་མ་འདྲ་མཉམ་ཡིན་པའི་གནས་ལུགས་དེ་ངས་གསལ་པོར་ཤེས་བྱུང། རྒྱུ་མཚན་ནི་སྐྱེ་བོ་ཚང་མའི་རྒྱུད་ལ་ཐར་པ་དང་ཐམས་ཅད་མཁྱེན་པའི་གོ་འཕང། ཆེད་དུ། གོ་འཕང་བྱེད། གོ་འཕང་ཐོབ་བྱེད་ཀྱི་ནུས་པ་རེ་རེ་ཡོད་ཅེས་བཅོམ་ལྡན་འདས་རང་ཉིད་ཀྱི་ཞལ་ནས་གསུངས་བྱུང། དེར་བརྟེན། བཅོམ་ལྡན་འདས་ཀྱིས་དགེ་འདུན་པའི་སྡེ་ཁོངས་སུ་རིགས་ངན་གདོལ་པའི་རིགས་ཀྱང་ཞལ་བཞེས་གནང་ཡོད། དེས་ན། ང་རང་ཚོའང་སྐྱེ་བོ་མཚན་ཉིད་ཚང་བ་རེ། ཡིན་པས། ཁོང་གིས་བུད་མེད་དགེ་འདུན་གྱི་སྡེ་ཁོངས་སུ་ཞལ་བཞེས་མི་གནང་བའི་རྒྱུ་མཚན་གང་གཞན་གང་ཡང་མི་འདུག་སྙམ། ང་ཚོས་ཀྱང་ཐར་པ་དང་ཐམས་ཅད་མཁྱེན་པའི་གོ་འཕང་མངོན་དུ་བྱེད་ཐུབ་པས་བུད་མེད་ཚོར་དམན་པར་ལྟ་བའི་རྒྱུ་མཚན་གང་ཡང་མཐོང་གི་མི་འདུག་ན། ཁྱེད་ཚོར་གྲོས་འགོ་འདོན་རྒྱུར། ང་ཚོ་ཚང་མས་རང་ཉིད་ཀྱི་སྐྲ་བཞར་ཏེ་ཕུན་སུམ་ཚོགས་པའི་ཆས་གོས་ཕུད་ཅིང། རིན་པོ་ཆེའི་རྒྱན་ཆ་དོར་ནས་དགེ་སློང་ཚོའི་རྣམ་པས་ངུར་སྨྲིག་གི་གོས་གྱོན་ཏེ་རྐང་རྗེན་མར་ཡུལ་ཡངས་པ་ཅན་དུ་བཅར་ནས་དགེ་སློང་མ་སྒྲུབ་རྒྱུའི་གསོལ་འདེབས་ཞུ། མདོར་ན་ང་རང་ཚོ་མི་རེ་ངོ་རེར་འདོད་ཆུང་ཆོག་ཤེས་ཀྱི་འཚོ་བ་སྐྱེལ་རྒྱུ་དང་བྱང་ཆུབ་ཀྱི་ལམ་ཉམས་སུ་ལེན་པའི་འཇོན་ཐང་དང་ནུས་པ་ཡོད་ཅེས་ཞུས་ཏེ། དེ་འདྲའི་ཐབས་ཚུལ་ཞིག་གི་ཐོག་ནས་བཅོམ་ལྡན་འདས་ལ་ཁུངས་སྐྱེལ་ར་སྤྲོད་ཞུ་གི་ཡིན། དེ་རིང་ནས་བཟུང་ང་ཚོས་འཚོ་བ་བསོད་སྙོམས་ལ་བརྟེན་ཏེ་སྤྱི་ལེ་བརྒྱ་ཕྲག་མང་པོར་ཞབས་ཐང་ལ་འགྲོ་གི་ཡིན། ངས་བལྟས་ན་ཐབས་ལམ་འདི་འུ་ཅག་དགེ་འདུན་གྱི་སྡེར་འཚོལ་ཐབས་ཀྱི་རེ་བ་ཉག་གཅིག་དེ་ཡིན་པར་སྙམ། ཞེས་གསུངས། དེ་དུས་བུད་མེད་ཚང་མས་སྲུ་སྐྱེ་དགུའི་བདག་མོ་དབུ་ཁྲིད་ཡང་དག་པ་ཞིག་ཡིན་པ་ཤེས་ཀྱི་ཡོད་སྟབས། ཁོང་ཚོས་སྐྱེ་དགུའི་བདག་མོས་གང་གསུངས་པར་མོས་མཐུན་ཞུས། གྲགས་ཟིན་མས་དུས་ཡུན་རིང་མོའི་སྔོན་ནས་སྐྱེ་དགུའི་བདག་མོའི་འགྱུར་མེད་ཀྱི་མངོན་འདོད་ལ་ཡི་རང་བསྔགས་བརྗོད་ཞུ་བཞིན་ཡོད་པས་འཛུམ་ཙམ་གནང། སྐྱེ་དགུའི་བདག་མོ་ཁོང་བར་ཆད་གང་ཡང་རུང་བ་རེས་ལས། གང་ཡང་རུང་བ་རེས་ལས། གང་ཡང་རུང་བ་རེས་ལས་དོན་ལ་འགོག་རྐྱེན་ཐེབས་ཐུབ་ས་ཞིག་གཏན་ནས་མིན་པས། ཁོང་གིས་གྲགས་འཛིན་མ་དང་ལྷན་ལོ་ངོ་དུ་མའི་རིང་ཡུལ་མི་དཀྱུས་མའི་ཟོལ་གྱིས་སྤྱི་ཚོགས་ཞབས་ཞུའི་ཕྱག་ལས་གང་མང་གནང་ཡོད། བུད་མེད་དེ་ཚོས་ཉིན་ཞིག་འཆར་གཞི་ལག་བསྟར་བྱེད་རྒྱུའི་དམ་བཅའ་བཞག་དེ་ནས་སྲུ་སྐྱེ་དགུའི་བདག་མོས་གྲགས་འཛིན་མར་གོ་པ། ད་ཐེངས་ཁྱེད་ང་ཚོ་དང་མཉམ་དུ་མ་ཕེབས་ན་ལེགས་སྙམ། འགོག་རྐྱེན་རྣམས་ག་ལེར་སེལ་འགྲོ་བས་ངེད་ཅག་གི་བྱ་བ་ལམ་ལྷོང་བྱུང་ཚེ་ཁྱེད་ང་ཚོའི་རྗེས་སུ་ཕེབས་ནས་དགེ་སློང་མ་བསྒྲུབས་ནའང་འཕྱིས་མེད། ཅེས་གསུངས་པར་གྲགས་འཛིན་མས་ཀྱང་གོ་བའི་བརྡ་ལ་ཞལ་འཛུམ་ཙམ་གནང་ངོ། ལགས་སོ་ལེའུ་གཅིག་དེ་གྲུབ་འགྲོ་འདུག་ད་འདི་གི་གནད་དོན་སྙིང་བསྡུས་གཅིག་གི་སྐོར་དུ་ཞུ་བའི་ཐབས་ཤེས་བྱེད་ཀྱི་ཡིན། ལགས་སོ་ད་དེབ་འདི་དང་ད་ལེའུ་འདི་གི་གནད་དོན་སྙིང་བསྡུས་རོབ་ཅིག་ཞུས་པ་ཡིན་ན་ད་ག་རེ་ཞུ་དགོས་རེད། ཁྱོན་ཡོངས་ཀྱིས་ད་ང་ཚོའི་མི་གཅིག་གི་འདུན་པ་ཟེར་ནས་རྐྱང་འདུན་པ་རྐྱོང་རྐྱོང་སྟངས་བརྗོད་རེད་བ། དེ་མཐར་འཁྱོལ་བའི་འདུན་པ་རྐྱོང་སྟངས་གང་འདྲ་ཅིག་གི་སྐོར་ལ་གསུངས་པའི་བཟོ་འདྲ་ཅིག་རེད་ཤག་ཨ་ནི་ང་ཚོའི་འདུན་པ་ག་རེ་ཅིག་ལ་བྱེད་དགོས་རེད་ཟེར་ན། ཐར་པ་གཅིག་གི་དོན་བསྟན་པ་ལ་ཁོ་བོས་ཀྱི་ག་རེ་ཞུ་དགོས་རེད་ད། ཆགས་ཞེན་ལ་བརྟེན་པའི་ད་འཁོར་བ་དེ་འདྲ་དེ་འདི་དོར་བྱས་ཐར་པ་དོན་གཉེར་འདི་སྐྱེས་རབས་ནས་སྐྱེས་རབས་བར་དུ་ཐར་པ་དོན་གཉེར་གྱི་དོན་ཐོབ་ཡག་ཡོད་པ་དེ་ཚེ་འདི་ཉིད་ལ་བརྟེན་བསྡད་ཡོད་པ་དེ་རབ་བྱུང་གི་བདེ་བ་དེ་འདྲ་ཅིག་ལ།